ཡང་གླང་པོ་ཆེ་གི་ཨམ་ཅོག་ལ་ཡར་ལག་པ་འཆང་མཁན་དེ་གིས་གླང་པོ་ཆེ་ཟེར་དུས་ཀྱི་རླུང་གཡབ་འདྲ་བ་དང། ཡང་མཆེ་བ་ལ་ཡར་ལག་པ་འཆང་མཁན་གྱི་ཐོག་ནས་གླང་པོ་ཆེ་ཟེར་དུས་ཨ་ནི་མདུང་ལྟར་རྩེ་རྣོ་བོ་ཞིག་ཡོད་པ་ད། སོ་སོ་ལ་ཡར་བྱུང་བའི་ཚོར་སྣང་དང་འབྲེལ་གོ་བ་ག་ནས་ལེན་ལེན་འགྲེལ་བཤད་ག་ནས་རྒྱབ་རྒྱབ་ཀྱི་གནས་ལུགས་དང་འདྲ་བ་ད་ལྟ་ངས་ངོ་སྤྲོད་བྱེད་རྒྱུ་རྒྱ་གར་དང་ཡང་རྒྱ་གར་ནང་གི་བོད་མི་སྤྱི་ཚོགས་ཁྲོད་ཀྱི་འགྱུར་ལྡོག་དེ་ཡང་ལོང་བ་མི་དྲུག་གི་མཐོང་ཚུལ་ལྟར་འགྱུར་མི་སྲིད་པ་ཞིག་མིན་པ་དང། དེ་ལྟར་ཡང། ང་ལ་ཡང་ད་ལྟ་རྒྱ་གར་གྱི་རྒྱུས་ལོན་ཞིག་ཡོད་པ་ངས་སྔོན་ལ་ཡང་རྒྱབ་ལྗོངས་དེ་ཞིག་ངས་ངོ་སྤྲོད་ཞུ་གི་ཡིན། ང་རྒྱ་གར་ནང་ལ་སྐྱེས་འཚར་ལོངས་བྱུང་བ་ཞིག་དང་དམིགས་བསལ་རྒྱ་གར་གྱི་ད་ལྟ་ཤེས་ཡོན་སློབ་གསོ་འགྲིམས་ཏེ་སློབ་ཐོན་བྱུང་བ་ཞིག་དང། ཡང་རྒྱ་གར་གྱི་རྒྱལ་རབས་ལ་ཡང་ལྟ་ཀློག་བྱེད་མྱོང་ཡོད་པ་རྒྱ་གར་གྱི་ཆབ་སྲིད་ལ་ཡང་རྒྱུས་ལོན་གང་འཚམ་ཡོད་མཁན་ཞིག་ཡིན། ང་རྒྱ་གར་གྱི་བཟང་པོའི་རིག་གཞུང་ལ་ཡང་དགའ་པོ་ཡོད་མཁན་ཞིག་དང། ཞན་ཆ་ཡོད་པ་ཞིག་ལ་ཡང་ད་རྒྱ་གར་ལ་སེམས་གཏིང་ནས་དགའ་ཞེན་ཆེན་པོ་ཡོད་མཁན་ཞིག་ཡིན་པའི་ཆ་ནས་གནས་སྟངས་ཁག་ཅིག་ལ་ཡང་ཤ་ཚ་བའི་འདུ་ཤེས་ཀྱི་ཐོག་ནས་ཅི་མ་རུང་བསམ་པའི་གི་ཚོར་སྣང་འཛིན་མཁན་ཞིག་ཀྱང་ཡིན། བྱས་ཙང་ངའི་རྒྱབ་ལྗོངས་ཀྱི་མིག་ཤེལ་དེ་བརྒྱུད་བྱས་ནས་ད་ངས་མཐོང་བའི་ད་རིང་ཟླ་བ་གཅིག་གི་དུས་ཡུན་ནང་ལ་ཡང་སྦེལ་ཀོབ་པའི་གཞིས་ཆགས་རེད་ལྷོ་ཕྱོགས་མོན་གྷོད་རེད་དེ་བཞིན་བྱང་ཕྱོགས་ལྡེ་ར་ལྡུན་རེད། ཨན་དེ་བཞིན་བོད་གཞུང་གི་བསྟི་གནས་བཞུགས་སྒར་དྷརམ་ས་ལ་ཨན་ཤོད་ལ་ཡ་རྒྱ་གར་གྱི་རྒྱལ་ས་ལྡི་ལི་ལྷོ་ཕྱོགས་ཀྱི་གྲོང་ཁྱེར་བན་གྷ་ལུར་ཨན་མཱི་སུར་བཅས་ལ་ཡ་ད་གཅིག་གི་གནམ་གྲུ་རེད་སྒེར་གྱི་གླ་ལེན་གྱི་མོ་ཏྲ་ཨ་ནི་སྤྱི་སྤྱོད་ཀྱི་འབའ་སེ་མི་དམངས་དཀྱུས་མའི་འགྲིམ་འགྲུལ་བྱ་ཡུལ་གྱི་མེ་འཁོར་རི་ལི་བཅས་པ་བཅས་ཀྱི་ནང་ལ་ཡ་བསྐྱོད་བྱས་ནས་སྤྱི་ཚོགས་ལ་ཡ་མྱོང་བ་བྱས་པ་ཁག་ཅིག་མར་ངོ་སྤྲོད་ཞུ་གི་ཡིན། དེའི་ནང་ནས་ད་མཐོང་ཚུལ་ཁག་གསུམ་ཞིག་འདུག་དོ་སྣང་བྱུང་དེ་ཅིག་མར་ངོ་སྤྲོད་ཞུ་གི་ཡིན། མཐོང་ཚུལ་དང་པོ་དེ་ལ་ཡང་རྒྱ་གར་དཔལ་འབྱོར་ཡར་རྒྱས་ཤུགས་ཆེན་པོ་འགྲོ་བཞིན་པའི་ཚོར་བ་ཤུགས་ཆེན་པོ་ཞིག་གི་མཐོང་ཚུལ་བྱུང། དེ་ག་རེ་རེད་ཟེར་ན། རྒྱ་གར་དེ་ད་ལྟའི་ཆ་ལ་ཡང་གཅིག་གི་འཛམ་བུ་གླིང་ནང་ལ་ཡར་ཐོན་རྒྱལ་ཁབ་མང་པོ་ཞིག་དང་བསྡུར་བ་ཡིན་ན་ད་ལྟའི་རྒྱ་གར་མང་ཚོགས་ཀྱི་དཔལ་འབྱོར་གནས་སྟངས་དེ་ཡར་རྒྱས་ཧ་ཅང་ཡག་པོ་ཡོད་མཁན་གྱི་གྲས་ལ་ཡང་ངོས་འཛིན་བྱེད་ཀྱི་མ་རེད། ཡིན་པ་ཡིན་ནའི་རྒྱ་གར་གྱི་དཔལ་འབྱོར་གནས་སྟངས་ཡར་རྒྱས་གང་ཅི་འགྲོ་གི་ཡོད་པའི་གི་ད་མཚོན་རྟགས་གསལ་ཤོས་ཅིག་ག་རེ་ཆགས་འདུག་ཟེར་ན། རྒྱ་གར་གྱི་འབྲིང་རིམ་མི་མང་གི་ཁྲོད་ལ་ད Middle Class གི་ཁྲོད་ལ་དེ་སྔ་ལོ་ལྔ་ཙམ་གྱི་གོང་ལ་ཡང་མཐོང་རྒྱུ་མེད་པ། རྒྱལ་ཁབ་ནང་ཁུལ་ལ་ཡང་འགྲིམ་འགྲུལ་ཤུགས་ཆེ་བྱེད་བཞིན་པ་ཞིག་མངོན་གསལ་དོད་པོས་ཀྱི་མཐོང་རྒྱུ་འདུག་དེ་ཡིས་སྤྱི་བཏང་རྒྱ་གར་བ་འབྱོར་ལྡན་ཚོ་ཨ་ནི་ཕྱི་རྒྱལ་ཨ་མི་རི་ཀ་དང་ཡུ་རོབ་རྒྱལ་ཁབ་ཁག་ལ་ཡང་བསྐོར་བསྐྱོད་བྱེད་ཀྱི་ཡོད་རེད་དེ་ལས་ཕྲན་བུ་འབྱོར་བ་ཆུང་བ་ཚོས་ཀྱིས་ཨ་ནི་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ Thailand བཅས་པ་ལ་ཡང་འདུག་བསྐོར་བསྐྱོད་བྱེད་ཀྱི་ཡོད་རེད་དེ་མིན་ཚོས་ཀྱིས། རྒྱ་གར་ནང་ཁུལ་གྱི་ད་ས་ཆ་སྐྱིད་ས་དང་བསིལ་ས་ལ་ཡ་བསྐོར་བསྐྱོད་ཤུགས་ཆེ་བྱེད་བཞིན་པ་ཞིག་མཐོང་རྒྱུ་འདུག་འདི་གལ་ཆེན་པོ་གཅིག་ཆགས་ཡོད་རེད་ག་རེ་ཟེར་ན་དེ་སྔ་ཡིན་ན་འཚོ་རྟེན་ཁོ་ན་གྲ་མ་འགྲིག་པ་ལ་ཡ་ད་སྤྲོ་སེང་ལ་ཡ་ད་དེ་ནང་བཞིན་འགྲོ་མཁན་ཕལ་ཆེན་མཐོང་ཡ་མེད་པ་རེད་འདི་ཡི་རྒྱ་གར་ལ་ཡ་ད་གཅིག་གི་དཔལ་འབྱོར་འཕེལ་རྒྱས་ཀྱི་ཁོར་ཡུག་ཁྲོད་ལ། ཨ་ནི་ཡར་རྒྱས་འགྲོ་གི་ཡོད་པ་གང་ཞིག་ལ་ཨ་ནི་འགག་དོག་སར་སླེབས་པ་ཡིན་ན་རྒྱ་གར་གྱི་དཔལ་འབྱོར་གནས་སྟངས་དེ་རྒྱ་གར་མང་ཚོགས་རང་གིས་ཨ་ནི་རང་ཁ་རང་གསོ་ལྟ་བུའི་གིས་སྲུང་སྐྱོབ་ཐུབ་ཀྱི་ཡོད་པ་དེ་གསལ་སྟོན་བྱུང་གི་ཡོད་རེད་འདི་གི་ནུས་པ་ཅིག་གསལ་སྟོན་འདུག་སེ་ཡོང་གི་ཡོད་རེད། དཔེར་ན་ཆ་བཞག་པ་ཡིན་ན་བཞུགས་སྒར་དྷརམ་ས་ལའི་མེག་ལོ་གངས་ཀྱི་མགྲོན་ཁང་ཁག་གི་ནང་ལ་འགྲུལ་པ་བསྡད་མཁན་ཕལ་ཆེ་བ་རྒྱ་གར་བ་ཆགས་བཞག་ལྡི་ལི་མ་ཇུ་ཊི་ལ་གི་ཟ་ཁང་དང་ཚོང་ཁང་ཁག་ནང་ལ་ཡག་ད་ཅིག་ཁ་ལག་ཟ་མཁན་ཡིན་ནའི་རེད་ཉོ་ཆ་རྒྱག་མཁན་ཕལ་ཆེ་བ་རྒྱ་གར་ཆགས་བསྡད་ཤག་དེའི་ནང་ནས་གཙོ་བོ་གཞོན་སྐྱེས་ཚོ་འདུག་མང་ཆགས་ཏེ་ཤག། དེའི་ཐོག་ནས་ད་ངའི་མཐོང་ཚུལ་གཉིས་པ་དེ་རྒྱ་གར་དེ་བཞིན་ལོ་ན་དར་མའི་གི་རྒྱལ་ཁབ་ཞིག་ཆགས་འདུག་རྒྱ་གར་གྱི་སྲིད་བློན་ནཱ་རེན་དྲ་མོ་དྷི་མཆོག་གིས་ད་རྒྱ་གར་གྱི་རྒྱལ་ཁབ་དེ་མི་ཐོག་དར་མའི་གི་རྒྱལ་ཁབ་ཡིན་པ་དང་ཨ་ནི་དཔལ་འབྱོར་འཕེལ་རྒྱས་ཀྱི་ཆེད་དུ་ཨིན་ཇིའི་སྐད་ཡིག་ཤེས་མཁན་ལས་ཀ་བྱེད་ཆོག་ཆོག་ཡོད་མཁན་གཞོན་སྐྱེས་ཕོན་ཆེ་ཡོད་པའི་རྒྱལ་ཁབ་དེ་ཡིན་བྱས་ནས་ཡང་ནས་ཡང་དུ་ངོ་སྤྲོད་གནང་གི་ཡོད་རེད། ངོ་སྤྲོད་གནང་བ་ནང་བཞིན་དངོས་དོན་ཆགས་བསྡད་བཞག། འོན་ཀྱང་དེའི་ཁྲོད་ལ་ཡ་ད་རྒྱུན་ལྡན་འགྲིམ་འགྲུལ་སྐབས་ལ་རྒྱ་གར་བ་ཁྱིམ་ཚང་ནང་ལ་ཡ་ད་བུ་ཕྲུག་མང་པོ་ཡོད་པ་མཐོང་རྒྱུ་ཡོད་རེད་དེའི་ནང་ནས་ཁ་ཆེ་བ་ཚོའི་ཁྲོད་ལ་ཡ་ད་དུང་བུ་ཕྲུག་ཕྲན་བུ་མང་བ་ཡོད་པ་མངོན་རྒྱུ་ཡོད་རེད། ད་རེས་ངའི་འགྲིམ་འགྲུལ་གྱི་བརྒྱུད་རིམ་ནང་ལ་ཡག་ཅིག་བུད་མེད་ཕྲུ་གུ་སྐྱེ་རྒྱུ་ཡོད་མཁན་གཅིག་ཙམ་ལས་མཐོང་མ་བྱུང། མེ་འཁོར་རི་ལི་ནང་ལ་ཡག་ཁྱིམ་ཚང་གཅིག་ལ་ཕྲུ་གུ་གསུམ་ཡོད་མཁན་ཞིག་ལས་གཞན་བུ་ཕྲུག་གཅིག་དང་གཉིས་ཙམ་ལས་མཐོང་རྒྱུ་མི་འདུག་འདི་ཡིས་ད་དཔལ་འབྱོར་འཕེལ་རྒྱས་ཆེ་རུ་འགྲོ་བཞིན་པའི་ཁོར་ཡུག་གི་འོག་ལ། ཨ་ནི་ཡར་ཐོན་ཆེ་བའི་རྒྱལ་ཁབ་གཞན་དང་མཚུངས་པར་ད་རྒྱ་གར་ནང་ལ་ཡང་ཕྲུ་གུའི་སྐྱེས་ཚད་དེ་དམའ་རུ་འགྲོ་གི་ཡོད་པའམ་ཡང་ན་ཉུང་དུ་འགྲོ་གི་ཡོད་པའི་གི་མཚོན་རྟགས་གསལ་པོ་ཞིག་རེད་བསམ་པའི་བསམ་ཚུལ་འདུག་སེ་བྱུང། མཐོང་ཚུལ་གསུམ་པ་དེ་ལ་ཡ་ད་སྤྱི་ཚོགས་དྲ་ལམ་དང་ལག་ཁྱེར་ཁ་པར་དེ་འཛམ་གླིང་སྤྱི་ཡོངས་ནང་བཞིན་ཨན་དར་སོ་ཆེན་པོ་ཞེ་དྲག་རེད་ཤག་དེ་ཡི་ཁོར་ཡུག་འོག་ལ་ཡ་དཔེར་ན་ཆ་བཞག་ན་ད་ང་རང་དང་ཐད་ཀར་འབྲེལ་བ་ཡོད་ཀྱོག་སོ་སོར་དགའ་མོས་ཡོད་ཀྱོག་དེ་ཨིན་ཡིག་ནང་ལ་ཡ་འདོན་སྤེལ་བྱས་པའི་གསར་ཤོག་དང་དུས་དེབ་ཀྱི་ཁྲོམ་ར་དེ་ཨ་ཕལ་ཆེར་མེད་པ་ལྟ་བུ་ཞིག་ཏུ་གྱུར་ཤག་ཨ་མི་རི་ཀ་དང་ད་ནུབ་ཕྱོགས་རྒྱལ་ཁབ་གཞན་ཁག་དང་འདྲ་མཚུངས་རྒྱ་གར་ནང་ལ་ཡིན་ནའི་རེད་ང་རང་ཚོ་བོད་པའི་སྤྱི་ཚོགས་ཁྲོད་ལ་ཡིན་ནའི་རེད་དེ་གི་བུ་ཕྲུག་ཚོས་ཀྱི་ཨན་ཁ་པར་བཟུང་བྱས་ནས་དུས་ཚོད་ཡོངས་རྫོགས། དེའི་ཐོག་ལ་ཡང་མགོ་གཡེང་བཞིན་འདུག་དེ་ཡང་ད་ལྟ་རྒྱ་གར་དེ་འཛམ་གླིང་ནང་ལ་ཡང་ད་དབྱིན་སྐད་ཀྱི་ཐོག་ལ་ཡང་གསར་ཤོག་འདོན་སྤེལ་དང་ཨན་ལྟ་ཀློག་བྱེད་མཁན་ཤུགས་ཆེ་ཤོས་ཡོད་པའི་རྒྱལ་ཁབ་ཨང་གསུམ་པ་ལྟ་བུ་ཞིག་ལ་ཡང་འདུག་ངོས་འཛིན་བྱེད་ཀྱི་ཡོད་རེད། ང་རང་ལ་མཚོན་པ་ཡིན་ན་ཁྲོམ་ལ་ཡང་ཅིག་འགྲོ་དགོས་པའི་རྒྱུ་མཚན་ཞིག་བཙལ་དགོས་ན་ཨ་ནི་གསར་ཤོག་དང་དུས་དེབ་གསར་པ་དེ་འདྲ་གཅིག་ཉོ་རྒྱུའི་ཆེད་དུ་འདུག་སེ་མར་སྐྱོད་ཀྱི་ཡོད། དེ་སྔ་དཔེར་ན་ཆ་བཞག་པ་ཡིན་ན་སྦེལ་ཀོབ་གཞིས་ཆགས་ཀྱི་ཀུ་ཤལ་ན་གར་གྱི་ཁྲོམ་གཞུང་ནང་ལ་ཨིན་ཇིའི་གསར་ཤོག་དང་དུས་དེབ་ཉོ་ས་ཁག་གཉིས་ཙམ་ཞིག་ཡོད་རེད་ད་ཆ་དེ་གཉིས་གཉིས་ཀའི་ནང་ལ་ཡང་ཕལ་ཆེར་ཨིན་ཇིའི་གསར་ཤོག་དང་དུས་དེབ་མཐོང་རྒྱུ་མེད་པ་ཆགས་བསྡད་བཞག་དེ་ཡིས་གཙོ་བོ་ཞིག་ག་རེ་ཆགས་ཀྱི་འདུག་ཟེར་ན་ད་ལྟ་དྲ་རྒྱའི་ཐོག་ནས་གསར་ཤོག་དང་གསར་འགྱུར་ལ་ཡང་ལྟ་ཀློག་བྱ་ས་ཡོད་པའི་རྒྱུ་མཚན་ལ་ཡང་བརྟེན་བྱས་ནས་ད་ཆ་དངོས་སུ་པར་སྐྲུན་བྱས་པའི་གསར་ཤོག་གི་འགྲུལ་རྒྱུག་དེ་དེ་སྔ་ནང་བཞིན་མེད་པར་ཆགས་བསྡད་བཞག། དེ་ཕྲན་བུ་ཅིག་གིས་ཕངས་སེམས་ཆེན་པོ་རེ་བྱུང། ཨ་ནི་གོང་དུ་ད་ལྟ་ངས་རྒྱ་གར་ནང་ལ་ཡ་བུད་མེད་ཕྲུ་གུ་སྐྱེ་རྒྱུ་ཡོད་པ་དེ་སྔ་ལྟར་མང་པོ་མཐོང་རྒྱུ་མི་འདུག་ཅེས་བརྗོད་པ་ལྟར་བོད་པའི་སྤྱི་ཚོགས་ཁྲོད་ལ་ཡ་ཧ་ལམ་ཨ་ནི་བུད་མེད་ཕྲུ་གུ་སྐྱེ་རྒྱུ་ཡོད་པ་གཅིག་ཀྱང་མཐོང་མ་བྱུང། འདི་ཡིས་མཐའ་གཅིག་གི་ལོ་ངོ་བཅུ་ཕྲག་འགའ་ཤས་ཀྱི་དུས་ཡུན་ནང་རྒྱ་གར་ནང་ཡོད་པའི་ཨ་ནི་བོད་པའི་སྤྱི་ཚོགས་ཀྱི་གནས་སྟངས་དེ། ཕྱི་རྒྱལ་ནས་ཕྱིར་ལོག་བྱེད་མཁན་ལྟ་བུ་ཞིག་མ་བྱུང་བ་ཡིན་ན་ཕྲན་བུ་ཛ་དྲག་ཆེ་ཙམ་ཞིག་ཆགས་ས་རེད་བསམ་པའི་གི་ཚོར་སྣང་ཞིག་བྱུང། གཞིས་ཆགས་སྲ་བརྟན་གྱི་ཆེད་དུ་ད་ལྟ་ཕྱིའི་འཛུགས་སྐྲུན་གྱི་རྣམ་པ་དེ་ཡར་རྒྱས་ཆེན་པོ་ཕྱིན་ཡོད་པ་དང་མུ་མཐུད་ནས་ཕྱི་ནས་ནང་མི་བུ་ཕྲུག་གིས་དངུལ་བཏང་བ་འདི་ཡིས་གཞིས་ཆགས་ཁག་གི་ནང་ལོགས་ལ་ཁང་པའི་བཀོད་པ་ལ་སོགས་པ་གང་ལེགས་མངོན་རྒྱུ་འདུག། ཧ་ལམ་མཐུན་རྐྱེན་གྱི་ཆ་མང་པོ་ཞིག་ནས་བལྟས་པ་ཡིན་ན། ཕྱིའི་རྒྱལ་ཁབ་ཁག་གི་ནང་ལོགས་ལ་ཡ་གཅིག་ཡོད་པའི་ཆ་རྐྱེན་མང་པོ་ཞིག་དང་མཚུངས་པ་ཆགས་བསྡད་བཞག་ང་ལ་ཧོབ་དྲན་གསོ་བྱུང་བ་ཞིག་ལ། བོད་གཞུང་གི་ཕྱི་དྲིལ་དྲུང་ཆེ་ཟུར་པ་ཐུབ་བསྟན་བསམ་འཕེལ་ལགས་དམ་པ་ཁོང་གིས་དེ་སྔ་ཡོངས་གྲགས་ཁོ་རང་གི་ཁ་རྒྱུན་གྱི་ནང་ལོགས་ལ་ཡ་ག་རེ་གསུང་སྲོལ་ཡོད་རེད་ཟེར་ན། ཁོ་རང་ལ་ཡ་ཨ་མི་རི་ཀའི་ནང་ལ་ཡ་ཁྲུས་རྒྱབ་ཡ་གི་ཨ་ནི་ཆུ་ཚ་པོ་དེ་དང། New York Times གསར་ཤོག་ཀློག་རྒྱུ་ཀྱི་ཆ་རྐྱེན་དེ་བྱུང་བ་ཡིན་ན་རྒྱ་གར་སྐྱིད་ཀྱི་རེད་མ་གཏོགས་ཨ་མི་རི་ཀ་ལ་ཡ་སེམས་པ་ནམ་ཡང་ཤོར་ས་མ་རེད་བྱས་ནས་གསུང་སྲོལ་ཡོད་རེད། ཨ་འདི་བཀའ་མོལ་འདི་ང་ལ་ཡ་ལྷང་ཙམ་གྱི་དྲན་གསོ་བྱུང་ག་རེ་ཟེར་ན། ང་རང་ཡང་བསམ་ཚུལ་དེ་ལྟ་བུ་ཅིག། འཁོར་མཁན་ཞིག་ཡིན་བྱས་ཙང་ཡིན་དུས་ད་རིང་ངེད་ཀྱིས་རྒྱ་གར་ནང་ལ་ཡ་དཔེར་ན་རང་གི་གཞིས་ཆགས་ཀྱི་དུད་ཁྱིམ་གྱི་ནང་ལོགས་ལ་ད་ཉི་མའི་འོད་ཟེར་ལ་ཡ་བརྟེན་ཕྱིན་ད་ཆ་ཆུ་ཚ་པོ་དང་གྲང་མོ་གཉིས་གང་འདོད་ལྟར་ཡོད་པ་དང་ཨ་ནི་དྲ་རྒྱའི་གི dongle གྱི་མཐུན་རྐྱེན་གྱི་ཐོག་ནས། New York Times ཙམ་མ་ཡིན་པར་ད་འཛམ་གླིང་གི་གསར་ཤོག་དང་རྩོམ་སྒྲུང། ལས་སླ་པོའི་ཐོག་ནས་ལྟ་ཀློག་ཐུབ་རྒྱུ་ཡོད་པ་ཅིག་ཆགས་བསྡད་བཞག་ངས་གནད་དོན་དེའི་སྐོར་ལ་ཡ་ད་ལྟ་བསམ་འཕེལ་ལགས་དམ་པ་ཁོང་གིས་གསུངས་པའི་བཀའ་མོལ་དེ་སྤྱིར་བཏང་ངོ་ཤེས་ཁག་ཅིག་ལ་གླེང་མོལ་ཁྲོད་དུ་བསྡུ་མ་ཞུས་པའི་ཁ་ཐུག་དེ་ལ། Computer འཕྲིན་གཏོང་གི་ཆེད་ལས་པ་ཞིག་གིས། གནས་སྟངས་དེ་ད་དུང་རྒྱ་གར་ནང་ལ་ཡ་གཞུང་གིས། ཅིག་གི་དྲ་རྒྱའི་གློག་འཕྲིན་གྱི་ནུས་ཤུགས་དེ་ཆེ་རུ་གཏོང་རྒྱུ་འདུག་ཟེར་ལས་འཆར་གསལ་བསྒྲགས་གནང་ཡོད་རེད་ཨ་ནི། ཕྱག་བསྟར་དངོས་སུ་བྱས་པའི་ཁ་ཐུག་དེ་དྲ་རྒྱའི་ཐོག་ལ་ཡ་གནས་ཚུལ་ལྟ་ཀློག་བྱ་རྒྱུ་ཀྱི་ཆ་རྐྱེན་ལ་སོགས་པ་དེ་སྟབས་བདེ་རུ་དང་ཤུགས་ཆེ་རུ་འགྲོ་རྒྱུ་རེད་བྱས་ནས་གསུང་གི་འདུག་བྱས་ཙང་གནས་སྟངས་དེ་ཡར་རྒྱས་ཀྱི་ཕྱོགས་ལ་ཤུགས་ཆེན་པོ་འགྲོ་རྒྱུ་ཡིན་པ་འདྲ། དེ་ནས་ད་བཙན་བྱོལ་བོད་མིའི་གཞིས་ཆགས་ཁག་དེ་ཚོ། རྒྱ་གར་གཞུང་ལ་ཡ་ད་ལྟ་ས་མཚམས་ལ་ཡ་རྒྱ་གར་གྱི་འདྲ་བོ་རྒྱ་ནག་གི་ཁ་གཏད་ཀྱི་སླད་དུ་དམག་སྒར་དང་མཚུངས་པར་ནང་དོན་ངོ་བོ་དབྱེ་མེད་ཅིག་ཆགས་བསྡད་ཡོད་རེད། དབྱེ་མེད་ཅིག་ཆགས་བསྡད་ཡོད། དེ་ཡིས་ད་ལྟ་གཞིས་ཆགས་སྲ་བརྟན་གྱི་བོད་མིའི་ངོ་བོ་གནས་པ་དེའི་དུས་ཡུན་གྱི་བར་དུ་རྒྱ་གར་ནང་ལ་ཡ་བོད་ཀྱི་བདག་དབང་གི་འཐབ་རྩོད་དེ་ཐག་བཅད་མེད་པའི་དཔང་རྟགས་གསལ་ཤོས་དེ་ཆགས་ཀྱི་ཡོད་རེད། རྒྱ་གར་གཞུང་ལ་ཡང་རྒྱལ་སྤྱིའི་ཐོག་ལ་རྒྱ་ནག་ལ་ཆབ་སྲིད་ཀྱི་ཁ་གཏད་དུ་རྒྱ་ནག་གི་མགོ་གཅོག་རྒྱུའི་གི་རྡོ་རྗེ་གི་ཕུར་པ་དེ་ཆགས་ཀྱི་ཡོད་རེད། དེར་བརྟེན་ངས་བལྟས་ན་ད་ལྟ་རྒྱ་གར་གཞུང་གིས་དམིགས་བསལ་གྱི་སྲིད་ཇུས་ཤིག་བརྒྱུད་བྱས་ནས་རྒྱ་གར་ནས་ཐོན་ཏེ་ད་ལྟ་ཨ་མི་རི་ཀ་གཙོས་པའི་ཕྱི་རྒྱལ་རྒྱལ་ཁབ་ཁག་ནང་གཞིས་སྤོས་བྱས་པ་མང་པོ་ཞིག་ད་ཆར་རྒས་ཡོལ་ཐོན་ཡོད་པའམ་ཡང་ན་ཐོན་རན་པ་ཚོ་ད་རྒྱ་གར་ནང་ལ་ཡང་ཕྱིར་ལོག་གིས་དུས་ཡུན་རིང་པོ་ལ་ཡང་སྡོད་ཆོག་པའི་གི་དགོངས་བཞེས་ཤིག་གནང་དགོས་པ་མཐོང་གི་འདུག་དེ་ལྟར་གནང་བ་ཡིན་ན། ལོ་ན་བགྲེས་པའི་རྒན་གོག་ཚོ་དང་མཉམ་དུ་ཕྱི་རྒྱལ་ནང་ལ་སྐྱེས་པའི་བུ་ཕྲུག་ཚོ་སྤོ་དང་རྨོ་ལགས་ཀྱི་འགྲམ་ལ་ཡང་རྒྱ་གར་ནང་ལ་བོད་མིའི་རིག་གཞུང་དང་རྒྱ་གར་ལ་དགའ་ཞེན་གྱི་ཁྲོད་དུ་འཚར་ལོངས་བྱེད་རྒྱུའི་གོ་སྐབས་ཤིག་ཡོང་གི་རེད། དེ་འདྲས་ཅིག་བྱུང་བ་ཡིན་ན་རྒྱ་གར་གཞུང་གིས་ད་བར་དུ་བོད་མི་ལ་བཀའ་དྲིན་ཆེན་པོ་གནང་སྟེ་ཆབ་སྲིད་ཀྱི་བསྒྲུབ་བྱའི་དམིགས་ཡུལ་ཞིག་ལ་ཡང་གསོ་སྐྱོང་བྱས་པ་དེས། ཨ་ནི་མུ་མཐུད་བྱས་ནས་གསོ་སྐྱོང་དང་ཁེ་ཕན་དེའི་རྒྱུན་གནས་ལ་ཡང་ཕན་ཐོགས་ངེས་ཅན་ཞིག་ཡོང་གི་རེད་བསམ་གྱི་ཡོད། ངས་གནད་དོན་དེ་དང་འབྲེལ་ཡོད་ཉན་མཁན་ཡོད་ཚད་ལ་ཡང་མནོ་བསམ་གྱི་ཆེད་དུ་ཐང་ཆད་ཆད་ཞུས་པ་ཡིན། དེ་ལ་ཡང་ད་ལྟ་བར་དུ་དོ་ཁུར་མངོན་གསལ་དོད་པོ་གང་ཡང་བྱུང་མ་སོང། ད་རིང་ལེ་ཚན་དེ་བརྒྱུད་བྱས་ནས་ངས་རྒྱ་གར་གཞུང་གི་འབྲེལ་ཡོད་ཉན་པ་པོ་རྣམས་ཀྱིས། ངའི་བསམ་འཆར་དེ་ལ་ཡང་ཕྲན་བུ་ནང་དོན་ཞིག་འདུག་སྙམ་པའི་གི་བདག་སྤྲོད་ཡོང་བའི་རེ་བ་ཞིག། ཀྱང་བྱེད་ཀྱི་ཡོད། དེ་ནས་ངས་སྤྱི་ཚོགས་ཁྲོད་ལ་བོད་མིའི་རྒན་རབས་ཀྱི་གནས་སྟངས་སྐོར་ལ་ཡང་ངོ་སྤྲོད་ཞུ་གི་ཡིན། སྤྱིར་བཏང་བོད་མིའི་སྒྲིག་འཛུགས་ཀྱིས་གཉེར་བའི་རྒན་གསོ་ཁང་སོགས་ཀྱི་ནང་གི་གནས་སྟངས་གང་འཚམ་གང་ལེགས་ཡོད་པ་ཅིག་མངོན་བྱུང། སྦེལ་ཀོབ་པེ་གཞིས་ཆགས་ནང་གི། རྒན་གསོ་ཁང་གི་གནས་སྟངས་ལ་ཆ་མཚོན་པ་ཡིན་ན། རྒན་གོག་བཞི་བཅུར་ཉེ་བ་ཞིག་འདུག། ཕལ་ཆེར་ཡོངས་རྫོགས་དང་ཐུག་འཕྲད་ཀྱི་བཀའ་མོལ་ཞུས་པ་ཡིན། གཙང་སྦྲ་འཕྲོད་བསྟེན་ཡག་པོ་ཡོད་པ་མིག་གིས་མཐོང་ཐུབ་རྒྱུ་འདུག་ལ། གོང་ས་མཆོག་གི་བཀའ་སློབ་ལམ་སྟོན་གྱི་བཟང་པོའི་ཤུགས་རྐྱེན་འོག་ལ་ཡང་འཛིན་སྐྱོང་བྱེད་མཁན་གཞོན་སྐྱེས་ཀྱི་ངོས་ནས་བྱམས་བརྩེ་དང་ལྡན་པའི་ཐོག་ནས་ལྟ་སྐྱོང་བྱེད་བཞིན་འདུག། ཨིན་ཇིའི་ཆབ་སྲིད་ཀྱི་བརྗོད་ཚིག་ཞིག་གི་ནང་ལོགས་ལ་གལ་ཏེ་རྒྱལ་ཁབ་འམ་ད་ལྟ་མི་རིགས་ཤིག་གི་རླབས་ཆེན་པོ་ག་འདྲ་ཡིན་མིན་དེ། ད་སྤྱི་ཚོགས་ནང་ལ་ལོ་ན་བགྲེས་པའི་གི་བགྲེས་སོང་ཚོ་ལ་ལྟ་སྐྱོང་ག་འདྲ་བྱེད་ཀྱི་ཡོད་མེད་ནས་ཤེས་རྟོགས་ཐུབ་ཀྱི་རེད་བཤད་པའི་བརྗོད་སྲོལ་ཞིག་ཡོད་རེད། བརྗོད་སྲོལ་དེ་ཐིག་ཚད་ལྟ་བུ་ལ་ཡང་བཟུང་པ་ཡིན་ན་མ་འོངས་པའི་བོད་པའི་སྤྱི་ཚོགས་ཀྱི་གནས་སྟངས་དེ་ག་རེ་ཆགས་ཀྱི་ཡོད་མེད་བརྗོད་ཐུབ་ཀྱི་མི་འདུག་སྟེ། ད་ལྟ་གོང་ས་མཆོག་གི་གསོ་སྐྱོང་འམ་ད་གྲིབ་བསིལ་འོག་ཏུ་འཚོ་བའི་བོད་པའི་སྤྱི་ཚོགས་དེ་རྒྱུ་དག་ལྡན་པ་ཞིག་འདུག་སྙམ་པའི་ར་སྤྲོད་བྱུང་སོང། རྒན་གསོ་ཁང་ལ་ཕྱི་རྒྱལ་ནས་ཞལ་འདེབས་ཕུལ་བར་བཅར་མཁན་ཡང་རྒྱུན་མི་ཆད་པ་ལྟ་བུ་ཞིག་ཡོང་བསྡད་ཀྱི་ཡོད་པའི་མཐོང་ཚུལ་བྱུང། དེ་ཡང་ད་གནས་ཚུལ་ཞུ་གར་འགྲོ་ན་མང་པོ་ཞུ་ཡག་འདུག་ཡིན་ནའི་སྐད་ཆ་རིང་པོ་ཆགས་ན་སྙན་པོ་མེད་པའི་དཔེ་ལྟར་གནད་འགག་ཆེ་བའི་གི་མཐོང་ཚུལ་གཉིས་སྐོར་ལ་ཡང་མར་ངོ་སྤྲོད་ཞུ་གི་ཡིན། གཅིག་དེ་བཟང་ཕྱོགས་ཤིག་ཡིན་པ་དང་གཉིས་པ་དེ་གང་འདྲ་ཞིག་ཡིན་ནམ་སྙམ་པའི་གི་ད་ལྟ་བརྗོད་དཀའ་བའི་ཚོར་བ་ཞིག་བྱུང། གཉིས་པ་དེ་ངས་སྔོན་ལ་ཡང་ཞུ་གི་ཡིན། དེ་སྔ་ཡིན་ན་ད་བོད་པའི་སྤྱི་ཚོགས་དེ་ངན་ཕྱོགས་ནས་བཤད་པ་ཡིན་ན་ཇུས་གཏོགས་ཚ་པོ་འདྲ་བོ་ཞིག་ཡོད་རེད། ཨ་ནི་བཟང་ཕྱོགས་ནས་བཤད་པ་ཡིན་ན་སེམས་ཚོར་ཆེན་པོ་གཅིག་སེམས་ཐག་ཉེ་བོ་འདྲ་བོ་ཞིག་བྱས་ན་འགྲིག་གི་ཡོད་རེད། གང་ལྟར་མི་གང་ཞིག་ཏུ་ཐུག་པ་ཡིན་ནའི་ག་དུས་ཡིན་ནའི་བུ་ག་ནས་ཡིན་པས་པ་ལགས་ག་ནས་ཡིན་པས་རྒན་ལགས་ག་ནས་ཡིན་པས་ཟེར་ཡག་གི་ཟེར་སྲོལ་ཞིག་ཡོད་རེད་ད་གཅིག་ངོ་ཤེས་ཐབས་ངོ་ཤེས་གཏོང་ཐབས་ཤིག་རེད། ད་ཆ་གོམས་གཤིས་དེ་ཧ་ལམ་རྒྱ་གར་ནང་བོད་མི་སྤྱི་ཚོགས་ཁྲོད་ནས་འཇའ་ཡལ་བ་ལྟ་བུ་ཞིག་ཡལ་ཚར་བཞག་ཧ། སུ་དང་དུས་ཡུན་ཇི་ཙམ་རིང་ལ་སྐད་ཆ་རིང་པོ་བཤད་པ་ཡིན་ནའི་དཔེར་ན་ང་འདྲ་བོ་ད་ལྟ་ལོ་མང་གསར་འགོད་བྱས་པའི་གོམས་གཤིས་ཀྱི་འོག་ལ་གནས་ཚུལ་གནས་ལུགས་མང་པོ་ལ་ཡང་སྐད་ཆ་དྲིས་པ་ཡིན་ནའི་གཅིག་གནས་ཚུལ་འདི་ཚང་མ་འགྲེལ་བཤད་རྒྱག་པ་གང་ཞིག་ལ་རྒན་ལགས་ཁྱེད་རང་ག་ནས་ཡིན་ཟེར་ཡག་གི། དེ་དངོས་གནས་ཀྱི་གཅིག་གི་ངོ་ཤེས་པ་བྱེད་ཡག་གི། གཤིས་ཀ་འདི་གཅིག་བསྡད་མི་འདུག་བྱས་ཙང་མི་གཞན་གི་སྐོར་ལ་ཡང་གཅིག་ཤེས་འདོད་ཙམ་ཡང་མེད་པའི་གཤིས་ཀ་དེ་བོད་པའི་གཤིས་ཀ་ཞིག་མིན་པར་ནུབ་ཕྱོགས་སྤྱི་ཚོགས་ཀྱི་ཤན་དེ་རྒྱ་གར་ནང་བསྡད་མཁན་གྱི་བོད་མི་སྤྱི་ཚོགས་ལ་ཡང་ག་འདྲ་འགོས་པ་ཡིན་ནམ་བསམ་པའི་གཅིག་གི་བསམ་ཚུལ་དང་མཐོང་ཚུལ་ཤུགས་ཆེན་པོ་ཞིག་བྱུང། དེ་ནས་གནས་ཚུལ་གཅིག་ད་ལྟ་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་ལ་གོང་ས་མཆོག་སྐུ་ན་བགྲེས་པ་དང་ཨ་ནི་ཕྱོགས་མཐའ་ལ་ད་ལྟ་ཆིབས་སྒྱུར་གནང་རྒྱུ་ཉུང་དུ་ཕྱིན་པ་བཅས་ལ་ཡར་བརྟེན་བྱས་ནས་བོད་མི་རྒན་གཞོན་བར་གསུམ་གྱི་ཁྲོད་ལ་གོང་ས་མཆོག་མཇལ་ཁ་ལ་ཡར་བཅར་རྒྱུའི་གི་བྲེལ་འཚུབས་ཤིག་མགོ་བཙུགས་བཞག་ངའི་ཚོར་སྣང་ལ་ཡར་ཅིག་གི་ད་གཞོན་པ་ཚོས་ཀྱིས་ཅུང་ད་ལྟ་དཔལ་འབྱོར་གྱི་དཀའ་ངལ་དེ་ཚོད་མེད་པ་དང་སྦྲགས་བྱས་ནས་ཨ་ནི་རང་གི་ཕ་མ་རྒན་གོག་ཚོ་ད་གཅིག་གོམ་བགྲོད་མ་ཐུབ་པ་ཡིན་ནའི་གནམ་གྲུ་རྒྱུག་ཡུལ་བྱས་ནས་ཨ་ནི་གོང་ས་མཆོག་སྐུ་མདུན་ལ་ཡར་མཇལ་ཁ་ཞུ་བར་ཁྲིད་པ་དང། ཕྱི་རྒྱལ་དུ་གནས་པའི་བོད་མི་ཚོས་ཀྱང་ད་རང་གི་བུ་ཕྲུག་ཚོ་ཁྲིད་བྱས་ནས་ཨ་ནི་རང་གི་རྩ་བའི་བླ་མ་ངོ་སྤྲོད་དང་སྦྲགས་བྱིན་རླབས་ཞུས་པ་དང། ཨ་ནི་མི་རབས་གསར་རྙིང་བར་གྱི་དམ་ཚིག་གི་མདུད་པ་དེ་མཐུད་ཐུབ་ཡག་གི་འབད་བརྩོན་ཞིག་བྱེད་ཀྱི་འདུག་སྙམ་པའི་ཚོར་བ་ཞིག་བྱུང། ང་རང་མཚོན་པ་ཡིན་ན་ད་རིང་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གསུམ་གྱི་མཇལ་ཁ་ཞུ་མཁན་གྱི་ཁོངས་སུ་ཐོ་འགོད་ཀྱི་ཐོག་ནས་མཇལ་ཁ་ཞུས་པ་ཡིན། མཇལ་ཁ་ཞུ་མཁན་གྱི་ཁྲོད་ལ་རྒྱ་གར་བ་རེད་གཅིག་རྟ་དབང་མོན་པ་རེད་གཞན་ཡང་ཧི་མ་ལ་ཡའི་དད་ལྡན་མང་ཚོགས་དང་ཨ་ནི་བོད་མི་བརྒྱ་ཕྲག་འགའ་ཤས་འདུག། གོང་ས་མཆོག་གིས་ཐུགས་བརྩེ་བ་ཆེན་པོས་ལུང་དང་བཀའ་སློབ་སོགས། ཨ་ནི་དམིགས་བསལ་གྱིས་རྒན་འཁོགས་དང་ནད་གཅོང་བ་ཚོ་ལ་བརྩེ་གདུང་ཆེན་པོ་གནང་སྟེ་ཡིད་བདེ་བར་བཀོད་སོང་བསམ་པའི་གི། ཨ་ནི་བཀའ་དྲིན་ཆེན་པོ་ཐུགས་སུ་གནང་སོང། གོ་སྐབས་དེ་བརྒྱུད་བྱས་ནས་བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་གི་ཡིན་ཨ་ནི་གོང་ས་མཆོག་ལ་མཐའ་དོན་དུ་གངས་རི་ར་བས་བསྐོར་བའི་ཞིང་ཁམས་དེར་ཕན་དང་བདེ་བ་མ་ལུས་འབྱུང་བའི་གནས་སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡི་ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག་བྱས་ནས་སྨོན་འདུན་ཞུས་ཏེ་ཐེངས་འདིའི་ལས་རིམ་དེ་ད་བར་མཚམས་འཇོག་ཞུ་གི་ཡིན་ཐེངས་འདིའི་ལས་རིམ་སྙན་སྒྲོན་ཞུ་མཁན་ང་བློ་བཟང་ཡིན་གསན་མཁན་རྣམ་པ་ཚོས་ང་ཚོའི་རྩོམ་སྒྲིག་པའི་གཏམ་ཚོགས་ཀྱི Podcast ཀྱི་ལས་རིམ་དེ་གསན་གནང་བར་ཐུགས་རྗེ་ཆེ།